འོ་དེ་ལ་གོམས་པའི་སྟོབས་ཆེན་གཅིག་ཡིན་པས། ཆོས་ཐམས་ཅད་བློས་བཏགས་ཙམ་མ་གཏོགས། བདེན་པར་གྲུབ་པ་རྡུལ་ཙམ་ཡང་མེད་དོ་སྙམ་དུ་ལྟ་བའི་དོན་དང་འདྲེས་པར་བྱ་བ་ལ་དེ་ཡི་ངང་ནས་འཕོ་ཐུབ་པ་ཞིག་བྱའོ། འོ་དེ་བློ་དེ་འདྲ་དེ་ལྟ་བུ་ཅིག་བྱས་ནས། ཆོས་ཐམས་ཅད་བདེན་མེད་དུ་ལྟ་བ་དང་ཨ་ནི་བྱང་ཆུབ་ཀྱི་སེམས་དང་མ་བྲལ་བ་ཅིག་བྱས་ནས། འོ་དེ་ལྟ་བུ་དུ་འཕོ་བ་བྱེད་ཐུབ་པ་ཡིན་ན་ང་རང་ཚོས་ནི། དུས་རྒྱུན་དུ་འཕོ་བ་ལ་ཧི་ཧི་ཟེར་ནས་མི་འདི་འདྲ་མང་པོ་མ་འཇོན་པ་ཡིན་ནའི་དེ་ཙམ་གྱིས་ཡོད་ན་དག་ཞིང་དུ་སྐྱེ་ཐུབ་ཀྱི་རེད། དེ་བྱང་ཆུབ་ཀྱི་སེམས་ཀྱིས་རྟོགས་ཆེད་གཞན་མ་གལ་ཆེ་ན་ཁྱོ་ག་ཅིག་དང་སྐྱེ་མ་འདོད་ནའི་དག་ཞིང་དུ་སྐྱེ་ཡོད་རེད། ཨོ་དེ་རེད། འཕོ་བའི་ནང་ནས་ཡག་ཤོས་ཡག་ཤོས་དེ་དེ་རེད། འཕོ་ཐུབ་པ་ཞིག་བྱའོ། དེ་ཡི་ཚེ་སྤྱོད་ལམ་ཇི་ལྟར་བྱ་བ་ནི་གཞོགས་གཡས་པ་འོག་ཏུ་ཕབ། གཞོགས་གཡས་པ་ཕབ་ཡས་དེ་ང་རང་ཚོ་དུས་རྒྱུན་དུ་ཉིན་རེ་དེ་བྱེད་པ་རེད་བ། དེ་གཡོན་མ་ཕབ་ཡས་དེ་ཡིན་ན་སྔོན་བྱོན་སྟོན་པའི་རྣམ་ཐར།

ད་ལྟ་དེ་རྣམས་ཤེས་པའི་ནོར་གཞི་སྤྱད་ནས། སྟོབས་ལྔ་ཡི་སྒོ་ནས་འཕོ་ཐུབ་པ་ཡིན་ན་རྩེ་གྲ་རྩེ་གྲ་བྱས། གལ་སྲིད་དེ་མ་འཇོན་པ་ཡིན་ན་སྟོན་པའི་རྣམ་ཐར་དྲན་བཞིན་པའི་ངང་ནས། དགེ་སེམས་ཁྱད་པར་ཅན་གྱིས་ངོས་འཛིན་བྱས་བྱས་ནས་དགེ་བའི་སེམས་ཀྱིས་ཡིད་ཆེས་མི་བྱེད་ཅེས་པ་བྱས་བྱས་ནས་ཤི་བ་ཡིན་ན་བདེ་འགྲོ་ལ་སྐྱེ་གི་རེད། ཡང་དག་ན་ཡ་སྟོབས་ལྔ་ཡི་སྒོ་ནས་ནི་འཆི་ཐུབ་པ་ཡིན་ན་མ་འོངས་པ་ན་ནི་ཚེ་ཕྱི་མ་འདི་ཚོ་ཡི་ཐེག་པ་ཆེན་པོ་བསྟན་པ་དང་ངེས་པར་དུ་མཇལ་གྱི་རེད། ངན་སོང་དུ་ལྷུང་བ་ངན་སོང་དུ། སོང་བ་རྣམས་ཀྱང། དེ་བས་བྱང་ཆུབ་ཀྱི་སེམས་དྲན་ན་དེ་མ་ཐག་ངན་སོང་ལས་ཐར་བ་ནི། དམྱལ་བའི་གྱད་དུ་འཁྲུངས་པའི་འཁྲུངས་རབས་ལས་གསུངས་པ་ལྟར་ཡིན་ལ་གསུངས། བར་ངན་སོང་དུ་མར་ལྷུང་ཚར་བ་ཡིན་ནའི་བྱང་ཆུབ་ཀྱི་སེམས་དྲན་ཐུབ་པ་ཡིན་ན། དམྱལ་བ་ནས་དེ་མ་ཐག་པར་ཡར་ཐར་གྱི་རེད་ཟེར། སྔར་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ་དམྱལ་བ་ཤིང་རྟ་འདྲེན་པའི་གྱད་དུ་འཁྲུངས་པ་གསུངས་ཤིང་རེད་བ། དམྱལ་བ་ན་ཤིང་རྟ་འཁོར་ལོ་ཕར་འདྲུད་ཚུར་འདྲུད་བྱེད་ཀྱི་དེ་འདྲའི། ཤུགས་ཆེན་པོ་ཞིག་ལ་འཕྲོ་བར་བྱས་ནས་ནི་ཤིང་རྟ་ཀོ་ལོ་སྦྲེལ་ནས་རྙིང་བའི་ལས་འགན་དེ་ཚོ་ཡི་ཚོང་ཚོང་ཉིས་རྟགས་ཡི་ཞབས་བྲོ་སྟངས་དེ་འདྲ་ཞིག་འཕྲང་འདུག་སྟེ། ནི། ཤིང་རྟ་ཀོ་ལོ་སྦྲེལ་མཁན་གྱི་རྙིང་བའི་པའི་སེམས་ཅན་ཡང་ཁོ་རང་ཀྱང་རོ་པོ་བྱོས་ཡོད་འདུག་ཁོ་རང་རོ་པོ་དེ་ཤིང་རྟ་ཀོ་ལོ་བྲལ་མ་ཚུད་དུ་རྙིང་བའི་ལས་འགན་དེ་ཚོའི་མགོ་ལ་པའི་སྟག་རི་དེ་འདྲ་བཞུར་བྱས་ནས་སྡུག་བསྔལ་སངས་ཀྱིས་མི་ཆོད་པར་མྱོང་ནས། ནི་བདག་ཅག་སྟོན་པ་ཤཱཀྱ་ཐུབ་པ་ཐུགས་རྗེ་བཅུད་དུ་བྱས་པའི་རྙིང་བ་ཤིང་རྟ་སྦྲེལ་མཁན་དེ་ནི་ཐུགས་ཆེས་ནས། དམྱལ་བ་པའི་སེམས་ཅན་འདི་ང་དེ་དང་དེ་ཞེས་བྱ་བ་དེ་ཚང་མ་ཐམས་ཅད་ང་ཐོག་ལ་མྱོང་གྱུར་ཅིག། སེམས་ཅན་གཅིག་ལ་མ་གཏོང་བ་བྱས་ང་རང་རང་གིས་ཚང་མ་དང་ཅིག་མྱོང་གི་ཡིན་ཟེར་ནས་དམྱལ་བའི་ལས་མཁན་དེ་ལ་དེ་ལྟ་བུ་ཞུས་བྱས་ནས་ཨེ་དམྱལ་བའི་ལས་མཁན་དེ་ཚིག་པ་ཟ་དྲགས་བྱས་ནས་ནི་དེའི་མགོ་ལ་ཐོ་བ་གཞུས་ནས་ཐོ་བ་གཞུས་ནས་ཨེ་ནི་ལམ་སང་དེ་མ་ཐག་པར་ལས་ཀྱི་སྒྲིབ་པ་དག་བྱས་ནས་སུམ་ཅུ་རྩ་གསུམ་གྱི་ལྷ་ལ་ཡར་སྐྱེས་པ་རེད་བ་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ། འོ་དེ་དེ་རུ་སྐྱེས་པ་རེད། བྱང་ཆུབ་ཀྱི་སེམས་ཟིན་ཏེ་སེམས་བཟང་པོ་དེ་ལྟ་བུ་སྐྱེས་པ་ཡིན་ན་དམྱལ་བ་ན་མར་ལྷུང་ཚར་ཡིན་ནའི་ལས་སླ་པོ་ཅིག་ཡར་ཐར་གྱི་རེད། དེས་ན་འཆི་ཁར་ཡང་བྱང་ཆུབ་ཀྱི་སེམས་རིན་པོ་ཆེ་ཞིག་དྲན་ན་ངན་སོང་དུ་མི་ལྷུང་བ་ལྟ་ཅི་སྨོས། འགྲོ་བ་ལྷ་དང་བཅས་པའི་ཕྱག་གི་གནས་སུ་གྱུར་པ་ནི་སྤྱོད་འཇུག་ལས། གང་ལ་སེམས་ཀྱི་དམ་པ་རིན་ཆེན་དེ་སྐྱེས་པ་དེ་ཡི་སྐུ་ལ་ཕྱག་འཚལ་ཞིང་གང་ལ་གནོད་པ་བྱས་ཀྱང་བདེ་འབྲེལ་བ་བདེ་བའི་འབྱུང་གནས་ཁྱོད་ལ་སྐྱབས་སུ་མཆི་ཞེས་གསུངས། རྒྱལ་བ་སྲས་བཅས་ཐམས་ཅད་ཀྱིས་ལན་ཅིག་མིན་པར་བསྔགས་པ་ལྟར་རོ། ཐུན་མོང་མིན་པ་སྔགས་ཀྱི་སྣོད་བཅུད་ཀྱི་སྒོ་ནས་འཕོ་བ་ཉམས་སུ་ལེན་ཚུལ་ནི། ད་དེ་ཡི་ཕྱིར་ཏེ་བྱང་ཆུབ་ཀྱི་སེམས་ཀྱི་སྒོ་ནས་འཕོ་བ་སྦྱོང་བ་དེ་ལམ་ཐུན་མོང་གི་སྒོ་ནས་འཕོ་བ་སྦྱོང་བ་དེ་སྟོབས་ལྔ་དང་སྦྱར་བྱས་ནས། སྟོབས་ལྔ་པོ་དེ་དང་སྦྱར། སྟོབས་ལྔ་པོ་དེ་དང་སྦྱར་བྱས་ནས་ཡང་ནས་ཡང་དུ་ཉམས་སུ་ལེན་ཏེ་གོ་ལའི་ཤི་ཁ་ལ་ག་རེ་དེ་ང་རང་ཚོ་ད་ལྟ་མ་ཤི་གོང་ནས་ལུས་ཐང་ཐང་ཡོད་པའི་གོ་ལའི་སེམས་ལ་གོམས་པ་བྱས་ཏེ། ཨ་ནི་དེ་དྲན་ལས་སླ་པོ་ཡོད་རེད་པ། ད་ལྟ་ཁྱོད་ནི་ལུས་ལ་གོམས་པ་གེགས་མེད་པར་བཅའ།

དྲན་ལས་སླ་ཡོད་མ་ཞུ་དེ་ཡི་ཐུན་མོང་དེ་ཡིན་པས། ཐུན་མོང་མིན་པ་སྔགས་ཀྱི་སྒོ་ནས་འཕོ་བ་ཉམས་སུ་ལེན་ཚུལ་ནི་ལམ་ལམ་རིམ་པ་གཉིས་ལ་འཇུག་པའི་རང་དབང་ཐོབ་ན་དེ་མི་དགོས་ཀྱང་ཟེར། བསྐྱེད་རིམ་དང་རྫོགས་རིམ་དེ་ཚོ་ལ་ནི་སྦྱངས་ཚར་ཁྱི་དེ་འདྲ་ཡིན་ན་ཐག་ཆོད་པ་བྱས་སོང་ན་འཕོ་བ་རྩ་བ་ནས་དགོས་པ་མ་རེད། འཕོ་བ་མེད་ནའང་འགྲིག་གི་རེད། རང་དབང་མ་ཐོབ་པར་འཆི་བའི་མཚན་མ་ཤར་ན་འཕོ་བའི་རྣལ་འབྱོར་བྱ་དགོས་ལ་ཟེར། འཕོ་བ་ཟེར་མཁན་དེ་ནི་གང་བྱུང་མང་བྱུང་འཕོ་བ་བྱེད་ཆོག་གི་མེད་པ་རེད། འཆི་བའི་མཚན་མ་ཤར་ཙ་ན་ནི། འཆི་བའི་མཚན་མ་དེ་བཟློག་པའི་ཆེད་དུ་འཆི་བསླུ་བྱས་བྱས་ནས། འཆི་བསླུ་བྱེད་ཚེ་སྒྲུབ་བྱེད་དེ་ཚོ་བྱས་བྱས་ནས་ད་ལྟ་བཟློག་རྒྱུ་མི་འདུག་ན་འཕོ་བ་བརྒྱབ་ན་མ་གཏོགས་གང་བྱུང་མང་བྱུང་འཕོ་བ་བརྒྱབ་པ་ཡིན་ན་རང་ལུས། ང་ཚོ་ཕུང་པོ་ཕུང་པོ་ལྔ་པོ་དེ་ལྷ་ལ་བསྒོམས་པ་ཡིན་ཙང་རང་གི་ཕུང་པོ་ལ་བརྙས་སྨོད་བྱས་པའི་རྩ་ལྟུང་ཟེར་མཁན་དེ་ཡོང་དགོས། ཕུང་པོ་ལ་བརྙས་སྨོད་བྱས་པའི་རྩ་ལྟུང་ཟེར་མཁན་ཅིག་ཡོད་རེད་པ། བདག་ཉིད་ཕུང་པོ་སྨད་མི་བྱ་ཟེར་འདུག། བདག་ཉིད་ཕུང་པོ་སྨད་མི་བྱ་ཟེར་བ་དེ་རྩ་ལྟུང་དེ་ཡོང་དགོས་རེད། དེ་བྱེད་མི་ཉན་པའི་རང་མ། སེམས་དང་མ་འདོད་རྩལ་གྱི་སྣང་མཐའ་ནི་ལ་ནི་ཡོད། སེམས་དང་མ་འདོད་པའི། སྒོ་བདུད་པོ་སྒོ་ལས་ཕྱིན། སྒོ་བདུད་པོ་སྒོ་ལས་ཕྱིན་ཞེས་བྱ་ནི་དྲིན་གྱིས་སངས་ཀྱི་མེད་ནས་དེ་འདྲ་བྱེད་དེ། སློབ་མ་དེ་ཚོ་གིས་མར་པ་ལོ་ཙཱ་བ་གདམས་ངག་དེ་བསམ་གྱིས་མི་ཁྱབ་པ་ཞེ་དྲག་ཡོད་རེད་ཟེར་གྱི་འདུག་ནས་འུ་ཐུག་དེ་ཁོ་ལ་གས་གས་བྱས་མི་འདུག་སོང་སོ་རམ་བྱས།

ཨ་མོ་ཤོར་ནས་འགྲོ་བ་འགྲམ་ཚ་དུས་ཚོད་དྲངས་ཏེ་རུ་བ་སྡོམ་འབྱུང་དང་རྡོ་རྗེ་མཁའ་འགྲོ་དང་གདན་བཞི་རྩ་རྒྱུད་དང་གྲུབ་ཆེན་གྱི་གཞུང་རྣམས་སུ་བལྟ་ཚུལ་མང་དུ་གསུངས་ཀྱང་ཐམས་ཅད་ཀྱི་ནང་ནས་རླུང་ལྟས་བརྟག་པ་དེ་གལ་ཆེ་བར་གསུངས། རླུང་གི་ལྟས་དེ་ཡིན་ན་བརྟན་པོ་རེད། གཞན་པ་དེ་ཚོ་རྟེན་ཁྱད་ཞེ་དྲག་ཡོད་མ་རེད། རྨི་ལམ་བརྟག་པ་ལ་སོགས་པ་དང་ལུས་ལ་བརྟག་པ་བཅས་དེ་ཚོ་ཞེ་དྲག་བརྟན་པོ་མེད་པ་རེད། གཙོ་བོ་གཙོ་བོ་དེ་རླུང་འགྲོ་འོང་ལ་བརྟག་པ་དེ་གལ་ཆེ་ཤོས་ཡིན་པས་རླུང་དེ། ད་ནི་ཉི་མ་རེ་ལ་ག་ཟིག་རྒྱུ་དགོས་པ་ག་ཟིག་ཚུར་ཡོང་དགོས་པ་ག་ཟིག་ཕར་འགྲོ་དགོས་པ་དེ་འདྲ་གྲངས་ཀ་བྱེད་རོགས། ཨོ་དེ་ཚོ་ཏག་ཏག་མ་འགྲོ་གསུངས་སོང་ན་ཨོ་ནི། འཆི་ལྟས་ངོ་མ་དེ་བྱུང་ཡིན་པས། དེ་གལ་ཆེ་བར་གསུངས་པས་སྡོམ་འབྱུང་ལས་ཟླ་བ་རེ་ལ་ཡང་ཡར་ངོ་ནས་བཟུང། སྣ་བུག་གཡས་གཡོན་གྱི་རླུང་རྒྱུ་ཚུལ་གྱིས་རྒྱས་པར་གསུངས་པ་རྣམས་ཤེས་པར་བྱས་ནས། རླུང་ལྟས་ལོག་པ་ན་འཆི་བསླུ་ལ་འབད། གློག་ལྟས་སུ་ཉིད་དུ་ལོག་སོགས་སུ་ནི་ཕྱི་རེག། ཕྱི་རེག་པ་ཡིས་ནི་དེ་སྟེ་ཀུན་ལ་ཕྱི་ཐིག་ཤ་བར་བ། འོ་དེ་ཡིས་སོགས་ཕྱི་ལུས་དེ་ཚུལ་ལ་འབེབས་དགོས་རེད། འབེབས་ཀྱང་མི་འདོད་པར་ཕྱི་བའི་མཚན་མ་ཉིད་པར་ཤར་ན་བླ་མེད་མི་མངའ་ལས་འབྱུང་བ་ལྟར་དུས་ཚོད་ཤི་བར་བྱས་ནས་འཕོ་བ་བྱ་དགོས་ལ། དུས་ལ་མ་འཕོ་བར་འཕོ་བ་བྱས་ན་ཉི་མའི་ཕྱིར་དུ་བྱས་ཏེ་རྡོ་རྗེ་མཁའ་འགྲོའི་ལས། དུས་ལ་སྤོགས་ན་འཕོ་བྱ་སྟེ་དུས་མེད་ལྷག་ན་གསོད་པར་བྱ། གསོད་པར་འགྱུར། ཟེར་དུས་མ་ཡིན་པར་འཕོ་བ་བྱས་པ་ཡིན་ན་ལྷ་བསད་པའི་ཉེས་པ་ཡོད། ལྷ་རྣམས་བསད་པ་ཙམ་གྱིས་ནི་དམྱལ་བར་ངེས་པར་སྲེག་པར་འགྱུར། དམྱལ་བ་ནང་འགྲོ་གི་རེད་བ། དེ་བས་འཆི་བའི་མཚན་མ་ནི་མཁས་པས་འབད་དེ་ཤེས་པར་བྱ་ཞེས་གསུངས་ཤིང། དེ་བཞིན་རྒྱུད་དང་གྲུབ་ཆེན་གྱི་གཞུང་མང་པོར། གཞུང་མང་པོར་གསུངས། དུས་ལ་བབ་ནས་འཕོ་བ་བྱ་ཚུལ་ལ་བླ་མ་གོང་མ་རྣམས་ཀྱིས་ཆོས་སྐུ་འཕོ་བ་དང་ལོངས་སྐུ་འཕོ་བ་དང་སྤྲུལ་སྐུ་འཕོ་བ་ཞེས་ཐ་སྙད་མཛད་དེ། དོན་ནི་ཆོས་སྐུ་ལམ་ཁྱེར་གྱི་སྒོ་ནས་བསྲེ་བ་བསྒོམ་པ་དང། ལྷ་ཡི་རྣལ་འབྱོར་གྱི་སྒོ་ནས་དག་པའི་ཞིང་ལ་སོགས་པར་འཕོ་བའི་དམིགས་པ་སྦྱོང་བའོ། ཆོས་སྐུ་ལམ་ཁྱེར་གྱི་སྒོ་ནས་བསྲེ་བ་བསྒོམ་པ་ནི་བསྐྱེད་རིམ་སྔོན་དུ་སོང་ནས་རྫོགས་རིམ་གྱི་མྱོང་བ་རྙེད་པ་ཞིག་ཡིན་ན་འཆི་དུས་སུ་རླུང་གི་བསྡུ་རིམ་གྱི་སྒོ་ནས་སྟོང་པ་གསུམ་མངོན་དུ་བྱས་ནས་འོད་གསལ་མ་བུ་བསྲེས་པའི་མཉམ་གཞག་ཅི་ནུས་སུ་བསྐྱང། དེ་ལས་ལྡང་བ་ན་ལམ་དུས་ཀྱི་ལོངས་སྐུ། དངོས་སུ་གདུང་བའང་དེ་ལྟར་མ་བཙུགས་ན་གདུང་བ་མི་ཤེས། མཁའ་སྤྱོད་ལ་སོགས་པའི་རྟེན་ཁྱད་པར་ཅན་དུ་སྐྱེ་བར་འཛིན་ནོ། རྫོང་རིགས་ཀྱི་མྱོང་བ་མེད་པར་སྐྱེས་རི་ལ་སྦྱོང་བ་ཞིག་ཡིན་ན་ནི་འཆི་བའི་ཚེ། འཆི་བའི་ཚེ། ར་ལྤགས་ཉལ་ལྔ་ཐེག་རེ་ནི་ངུ་སྲིད་པར་བྱེད་ལགས། ར་ལྤགས་ཉལ་ལྔ་སྲིད་ཡིན་ཏེ་སྲོག་དབང་འདུས་པ་ན་ད་ལྟ་ང་ཚོ་ར་ལྤགས་ཉལ་ལྔ་སྲིད། རགས་པ་ཉེར་ལྔ་ཟེར་དུས་གསང་བ་འདུས་པ་ནང་ཐོད་ཉིད་ཐིམ་རིམ་རྣམས་ངོས་ཟིན་པར་བྱས་ལ་བདེ་སྟོང་གི་མོས་པ་འཇོག་ཅི་ཐུབ་བྱ། དེ་ནས་སྣང་མཆེད་ཐོབ་སོགས་ཀྱི་རིམ་གྱིས་ཤར་བ་ན་འོད་གསལ་མངོན་དུ་བྱ་བའི་དོན་གཉེར་དང་སྤྲོ་བ་ཆེན་པོ་ཡི་སྒོ་ནས་སྣང་བ་དེ་དག་གི་སྐབས་སུ་བདེ་སྟོང་ལ་འཇོག་ཅི་ཐུབ་བྱ་ཞིང་དེ་ནས་འོད་གསལ་ཤར་བ་ན་བདེ་སྟོང་གི་སྒོ་ནས་འཇོག་ཅི་ཐུབ་བྱའོ། དེ་ནས་ལྡང་བ་ན་དང་པོ་མགོན་པོར་ལྡང་བའི་མོས་པ་དང། དེ་ནས་སྔར་བརྗོད་པའི་རྟེན་ཁྱད་པར་ཅན་ཞིག་ཏུ་སྐྱེ་བ་འཛིན་པར་བྱེད་དོ། དེ་དག་ལ་འཕོ་བ་ཞེས་མིང་བཏགས་པ་མ་གཏོགས།

སྲེད་པའི་སྐྱོ་ལས་རེ་ལྟོས་གྲུ་བཞི་སོང་ཞིག། ཨོ་ཕོ་བ་སེང་གེ་ཞིག་ཏུ་མངགས་པ་རེད། དཔེར་ན་ང་རང་ཚོ་ཚང་མས་ཅི་ལེར་བྱས་པ་ཡིན་ན་ཕོ་བ་ཡག་པོ་ཞིག་སྦྱང་ཐུབ་པ་ཡིན་ན་ཕོ་བ་དེ་ཡིས་འོང་གི་ངེས་བ་ནི་འགྲོ་གི་མ་རེད། ཁོས་ནི་ལས་བྱས་པ་དེ་ཆུ་ཟ་བར་བས་ན་ཆུ་ཟ་ཡི་མ་རེད་ག་རེ་ཟེར་ན་ཕོ་བ་ཡིས་ནི་ཕོ་བ་ལ་བལྟས་ཀྱིས་ནི་དག་ཤེད་དུ་ཅི་བར་བ། དག་ཤེད་དུ་ཅི་ཙག་ཟེར་ན་ནི་འདི་པ་སྦྱང་བཅུག་ནས་གཞི་ནི་འདི་པ་སྦྱངས་པར་བ། སྡིག་པ་སྦྱོང་ཡ་དེ་ལས་སླ་པོ་མཚམས་མེད་ཡིན་ནའི་ལས་སླ་པོ་སྦྱོང་ཐུབ་ཀྱི་རེད་དག་ཞིང་དུ་ཡ་སྐྱེས་ཚར་སོང་ན། མཚམས་མེད་ཀྱི་ལས་དང། དེ་ནས་མི་དགེ་བཅུ་ལ་སོགས་པ་ཚང་མ་ད་བྱས་ཡོད་མཁན་གཅིག་ཡིན་ནའི་འཕོ་བའི་རྣལ་འབྱོར་ཡག་པོ་ཅིག་ཉམས་སུ་བླངས་བྱས་ནས་དག་ཞིང་དུ་སྐྱེ་ཐུབ་པ་ཅིག་བྱུང་བ་ཡིན་ན། ལས་ཀྱི་སྒྲིབ་པ་དེ་ཚོ་ག་ལེར་ག་ལེར་སྦྱངས་བྱས་ནས། སྦྱངས་ནས་དག་པར་བྱེད་ཀྱི་རེད་མ་གཏོགས་ལས་མེད་པ་ཆགས་ཡ་ཡོད་མ་རེད་ལས་ཟེར་མཁན་དེ། ད་ག་སེ་མེད་པ་ཆགས་འགྲོ་གི་མ་རེད་བ་ཁོ་བཤགས་དགོས་རེད་བ། གདན་བཞི་སོགས་རྒྱུད་གཞན་ལས་ཀྱང་དེ་བཞིན་དུ་འབྱུང། འཇམ་དཔལ་ཞལ་ལུང་ལས་ཀྱང་ཆོ་ག་དེ་ཡིས་སེམས་ཅན་རྣམས། མཚམས་མེད་བྱེད་ཅིང་རྨོངས་པ་ཡིས། སྐྱེ་བོ་བྲམ་ཟེ་གསོད་པ་ཡང་དེ་ཡིས་མི་འགྲོལ་ཅུང་ཟད་མེད། དེ་བས་བཀའ་ལུང་རབ་ཐོབ་ནས། དམ་དང་སྡོམ་པ་བསྲུང་བྱས་ཏེ་སྐུ་གསུམ་འགྲུབ་པ་ཐེ་ཚོམ་མེད། གལ་ཏེ་སྐུ་གསུམ་མ་གྲུབ་ན་རིག་པ་འཛིན་པའི་གཙོར་གྱུར་ཏེ་རིམ་གྱིས་ཕྱག་རྒྱ་ཆེན་པོར་འགྱུར་རོ་ཞེས་འཕོ་བའི་རྣལ་འབྱོར་དེ་ལ་བརྟེན་ནས་མཚམས་མེད་ལ་སོགས་པའི་སྡིག་པ་ཆེན་པོ་རྣམས་ཀྱིས་ཀྱང་གནོད་མི་ནུས་པར། ངན་སོང་གི་སྐྱེ་བའི་སྒོ་བཀག་སྟེ། བདེ་འགྲོའི་སྐྱེས་ཀྱི་རྟེན་ཁྱད་པར་ཅན་ཐོབ་པ་དང་རྟེན་དེ་ལ་ལམ་རིམ་གྱིས་བགྲོད་ནས་འཚང་རྒྱ་བར་གསུངས་སོ་ཟེར། ཧོ་འཕོ་བ་བྱེད་དགོས་པ་དེ་ཡིན་པས་སོ་སོར་དད་པ་ཆེན་པོ་ཧྲིལ་པོ་ཡིན་པ་ཡིན་ན་འཕོ་བ་དེ་ཡག་པོ་ཅིག་སྦྱངས་བྱས་ནས་དག་ཞིང་དུ་འཕོ་ཐུབ་བོ། གལ་སྲིད་དེ་མ་བྱུང་བ་ཡིན་ན་སྔགས་སྤྱོད་པའི་ལུས་རྟེན་ཁྱད་པར་ཅན་མིའི་ལུས་རྟེན་ཁྱད་པར་ཅན། དེ་འདྲ་སྐྱེ་བ་ལེན་ཡག་གི་འཕོ་ཐུབ་པ་ཡིན་ན། རྟེན་དེ་ཡིས་དེ་ལ་སྦྱངས་བྱས་ནས།

སྡོམ་པ་གོང་མ་གཉིས་ཟེར་མཁན་དེ་བྱང་སེམས་ཀྱི་སྡོམ་པ་དང། སྔགས་ཀྱི་སྡོམ་པ་གཉིས་པོ་དེ་ཡིན་གཅིག་མིན་གཅིག་སོར་ཆུད་པ་བྱེད་བྱས་ནས། བདག་འཇུག་བླང་དགོས་ཅེ་ན་བདག་འཇུག་ལོངས། ག་འདྲ་བྱེད་དགོས་ཅེ་ན་བཤགས་པ་བྱེད་བྱས་ནས་སྔགས་ཀྱི་སྡོམ་པ་དེ་ཡིན་གཅིག་མིན་གཅིག་ཚུར་བླང་ཐུབ་པ་བྱེད་དགོས་རེད། ཡིད་ལ་བྱ་བ་གང་ཡང་མེད་པར་བློ་བདེ་སང་ངེ་བ་ཞིག་གི་སྒོ་ནས་སྤྱི་བོའི་བླ་མ་ལ་གསོལ་བ་ཤུགས་དྲག་ཏུ་བཏབ། བདེ་བ་ཅན་ལྟ་བུར་འཕོ་འདོད་ན་ཞིང་དེ་ཡི་སྣོད་བཅུད་ཀྱི་ཡོན་ཏན་རྣམས་ཡང་ཡང་བསམས་ལ་སྨོན་པ་དང། རང་ཉིད་ཀྱང་ཞིང་དེར་མྱུར་དུ་འགྲོ་བའི་འདོད་པ་ཤུགས་དྲག་ཏུ་བྱ། དེ་ནས་འཕོ་བ་དངོས་གཞི་རྒྱུད་ནས་གསུངས་པ་ལྟར། རྣམ་ཤེས་ཐོན་པའི་སྒོ་དགུ་ཡོད་པས། སྤྱི་བོ་གསེར་གྱི་སྒོ་མ་གཏོགས་པ་གཞན་བརྒྱད་པོ་དེ་ལེགས་པར་བཀག། ང་ཚོ་རྣམ་ཤེས་ཐོན་ས་ཀྱི་སྒོ་ཟེར་མཁན་དེ་ལུས་ལ་དགུ་ཡོད་རེད་བ། རྣམ་ཤེས་ཕར་དོན་ས་ཀྱི་སྒོ། དགུ་ཡོད་པ་དེ་ཚང་མ་དང་གཅིག་བཀག་བྱས་ནས་སྤྱི་བོ་ཚངས་པའི་བུ་ག་དེ་མ་གཏོགས་གཞན་ཚང་མ་དང་གཅིག་བཀག་ནས་ནི་འཕོ་བ་རྒྱག་དགོས་ཀྱི་ཡིན། གསེར་གྱི་སྒོ་ཕྱེས་ནས་འཕོ་བ་སྦྱོང་དགོས་ལ། རྒྱུན་དུ་དེ་ལྟར་མ་འདྲིས་པ་རྣམས་ཀྱིས་ནི་འཆི་ཁ་ཡི་དམིགས་པ་མང་པོ་འཆར་དཀའ་བས་རྡོ་རྗེ་འཆང་བློ་བཟང་ཆོས་ཀྱི་རྒྱལ་མཚན་གྱིས་འཕོ་ཁྲིད་དཔའ་བོ་གཡུལ་འཇུག་ཏུ་གསུངས་པ་ལྟར་ཟེར། དཔའ་བོ་གཡུལ་འཇུག་ཟེར་མཁན་དེ་ང་རང་ཚོ་དུས་རྒྱུན་དུ། འཕོ་བ་རྒྱག་ཡས་དེ་དཔའ་བོ་གཡུལ་འཇུག་ཟེར་མཁན་དེ་པཎ་ཆེན་བློ་བཟང་ཆོས་ཀྱི་རྒྱལ་མཚན་མཛད་པ་དེ་རེད། ལས་དང་པོ་བ་རྣམས་ལ་ཆ་ཁག་པོ་ཞེ་དྲག་ཡོད་ཟེར་ཙང། དབང་པོའི་སྒོ་ལ་སོགས་པ་སྒོ་བཀག་དགོས་ཀྱང་ཟེར་ན་སྒོ་རེ་ལ་ཡི་གེ་མང་པོ་བཀོད་བྱས་ནས་བཀག་དགོས་ཀྱི་ཡོད་རེད་བ། དེ་གར་ང་རང་ཚོ་བྱོན་ནས་དམིགས་པ་ལ་འཆར་ཐུབ་ཀྱི་མ་རེད་བ། དཔེ་ཆའི་བློ་གཟུ་ཆོས་ཀྱང་ཟེར་གྱི་ནི་ཕོ་བ་སྤོ་བོ་གཡོན་བརྐྱོག་ཟེར་གྱི་དེ་དབང་པོ་ཀུན་དེ་ཚོ་བཀག་མི་འགོ་བ་བྱས་ནས་ལས་སླ་པོ་བྱས་ནས་ཕོ་ཡས་ཀྱི་དུས་སུ་སོང་བཞག་དུ་འོང་བ་རེད། འོ་དེ་ནང་བཅུད་ང་རང་ཚོ་ཕོ་བ་རྒྱུ་ཡོད་དེ་ཡིན་པ་རེད། ལུས་ཀྱི་དབྱེ་སུ་རྩ་དབུ་མ་སྲིད་རྟགས་སྤྱི་བོ་ཚོམ་བུའི་སྤུ་ཁ་ཕྱེད། ཕྱོགས་བཞི་གང་དུ་ཡང་སྤུ་ཁ་མེད་པར་བྱས་ལ་གསལ། གཉིས་དབྱེ་སུ་རང་གི་སྣོད་ཆ་ལྷ་ཡི་སྣོམ་པའམ་ཐིག་ལེའི་སྣོམ་པ་གང་རུང་དུ་གསལ་བ་ལ་གསལ་བལྟས་ཏེ་སྨད་པ་བརྫིས། རབ་ཏུ་རླུང་བུམ་པ་གཅིག་བཟུང་ནས། རླུང་སྟོབས་ཀྱིས་འཕོ་ཐུབ་པ་ཞིག་བྱ། མ་མཐའ་ཡང་འདུན་པ་ཡི་སྟོབས་ཀྱིས་འཕོ་ཐུབ་པ་ཞིག་བྱ་དགོས་པས། འཕོ་འདུན་དྲག་པོ་བྱས་ལ། བླ་མ་ཡི་ཐུགས་ཀ་ནས་འོད་ཟེར་ལྕགས་ཀྱུས་རང་གི་སྤྱི་བོ་ཚངས་བུག་ནས་དྷུ་ཏིའི་ནང་དུ་ཞུགས་ནས་རང་སེམས་ལྷ་སྐུ་ཡི་ཐིག་ལེར་གསལ་བ་ལ་བཏབ་ནས་ལྕགས་ཀྱུས་བཟུང་བས། ཧི་ཀའི་སྔགས་དང། རླུང་གྱེན་དུ་འདྲེན་པའི་སྦྱོར་བ་གསུམ་གྱི་སྒོ་ནས་བླ་མའི་ཐུགས་ཀར་འཕོ་དེ་ནས་བདེ་བ་ཅན་དུ་འཕང་བར་བྱའོ། ད་དུང་དེ་དག་གི་གནད་ཞིབ་པར་བླ་མའི་ཞལ་ལས་ཤེས་པར་བྱའོ། དགའ་ལྡན་དུ་འཕོ་བར་འདོད་ན་དེ་ཡི་འཕོ་བ་བྱེད་ཚུལ་རྡོ་རྗེ་འཆང་བློ་བཟང་ཆོས་ཀྱི་རྒྱལ་མཚན་ཉིད་ཀྱིས་མན་ངག་ཟུར་དུ་མཛད་པ་ལྟར་ཤེས་པར་བྱས་ལ། ཉམས་སུ་བླང་ངོ། མདོར་ན་མ་སེམས་ཅན་ཐམས་ཅད་ཀྱི་དོན་དུ་མྱུར་དུ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱ། དེའི་ཆེད་དུ་དལ་འབྱོར་ཚང་བའི་རྡོ་རྗེའི་ལུས་རྟེན་འདི་ལ་རིམ་གཉིས་ཀྱི་རྣལ་འབྱོར་མཐར་ཕྱིན་པ་ཞིག་བྱའོ།

རང་གཞན་སེམས་ཅན་ཐམས་ཅད་ཀྱི་ལུས་སེམས་ལ་ཞུགས་པས་དེ་དང་དེ་ཡི་གེགས་བྱེད་བྱང་དེ་དང་དེ་ཡི་རྟོགས་པ་ཁྱད་པར་ཅན་རང་གཞན་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་སྐྱེས་པར་བསམ་མོ། གསུམ་པ་ཚེ་རབས་ཀུན་ཏུ་བླ་མས་རྗེས་སུ་འཛིན་པར་སྨོན་ཅིང་རྒྱུད་བྱིན་གྱིས་རློབ་ཕྱིར་ཚོགས་ཞིང་བསྡུ་ཚུལ་ལ་གཉིས་ལས། ཚེ་རབས་ཀུན་ཏུ་བླ་མས་རྗེས་སུ་འཛིན་པའི་སྨོན་ལམ་བྱས་ཏེ་གཏོར་མ་ཕུལ་བ་དང། རྒྱུད་བྱིན་གྱིས་རློབ་ཕྱིར་ཚོགས་ཞིང་བསྡུ་ཚུལ་ལོ་ཟེར། ད་གཏོར་མ་ཕུལ་ན་དེའི་ཁ་ཐུག་དེ་ཕུལ་དགོས་རེད་བ། དང་པོ་ནི་མདོར་ན་སྐྱེ་ཞིང་སྐྱེ་བ་ཐམས་ཅད་དུ་ཞེས་སོགས་སོགས་ཏེ་དེ་ལྟར་ལམ་ཡོངས་རྫོགས་ལ་བཤར་སྒོམ་གཅིག་བསྐྱར་ནས་བག་ཆགས་ཅི་ཐེབས་དང་བླ་མ་ལྷའི་ཐུགས་རྗེ་བསྐུལ་ཞིང། བྱིན་རླབས་ཞུ་བ་ནན་ཏན་དུ་བྱས་ནས། གལ་ཏེ་ཚེ་འདི་ལ་ལམ་དེ་དག་རྫོགས་པར་མ་སྐྱེས་ན་སྐྱེ་བ་གཅིག་གམ་གསུམ་མམ་བདུན་ནམ། ཇི་ལྟར་རིང་ཡང་སྐྱེ་བ་བཅུ་དྲུག་ཚུན་ལ་བདག་གིས་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱ། དེའི་བར་ལ་བླ་མ་སངས་རྒྱས་དང། སྐད་ཅིག་ཙམ་ཡང་མི་འབྲལ་ཞིང། མི་འབྲལ་ཞིང། གདམས་པ་ཟབ་མོ་ཡི་རྒྱུན་ཆད་མེད་པར་སྟོན་པ་དང་དེ་ཡི་མཐུ་ལས་ས་ལམ་གྱི་ཡོན་ཏན་ཐམས་ཅད་མྱུར་དུ་རྫོགས་ནས་རྡོ་རྗེ་འཆང་ཆེན་པོའི་གོ་འཕང་མྱུར་དུ་ཐོབ་པར་བླ་མ་ལྷས་བྱིན་གྱིས་བརླབ་ཏུ་གསོལ་སྙམ་པ་དང་དྲིན་ཅན་རྩ་བའི་བླ་མ་ཐུབ་དབང་རྡོ་རྗེ་འཆང་ཆེན་པོ་ཁྱོད་ཉིད་བསྐལ་པ་དཔག་ཏུ་མེད་པའི་སྔ་རོལ་ནས་སངས་རྒྱས་ཟིན་ཀྱང་ད་ལྟ་ཡང། འཁོར་བ་མ་སྟོང་བར་དུ་མཛད་པ་འཕྲིན་ལས་ནམ་ཡང་རྒྱུན་མི་འཆད་པས། ཞིང་ཁམས་ལ་ལ་ཡི་མྱ་ངན་ལས་འདས་པའི་ཚུལ་བསྟན་པ་དང་ལ་ལ་ཡི་སྐུ་བལྟམས་པ་དང་ལ་ལ་ཡི། ཁབ་ནས་འབྱུང་བ་དང་ལ་ལ་ཡི་མངོན་པར་རྫོགས་པར་སངས་རྒྱ་བའི་ཚུལ་བསྟན་པ་སོགས་དུས་གཅིག་དང་སྐད་ཅིག་རེ་རེ་ལ་ཡང་ཞིང་ཁམས་རབ་འབྱམས་མཐའ་ཡས་མུ་མེད་པར་སྟོན་པར་མཛད་པས་ན་ཞིང་ཁམས་གང་དང་གང་དུ་མངོན་པར་རྫོགས་པར་སངས་རྒྱས་པའི་མཛད་པ་སྟོན་པ་དེ་དང་དེར་བདག་ཀྱང་འཁོར་གྱི་ཐོག་མར་སྐྱེས་ནས།

བདེ་སྡུག་བག་ཆགས་དང་བཅས་པ་ཐམས་ཅད་སྦྱངས་ཚེ་རབས་ཐམས་ཅད་དུ་སྲས་ཀྱི་ཐུ་བོར་གྱུར་པར་བྱིན་གྱིས་བརླབས་པའི་མོས་པ་བརྟན་པོ་བྱའོ། དེ་ནས་མཚམས་འདིར་མཆོད་གཏོར་འབུལ་བར་འབུལ་བར་མཛད་དེ། གཏོར་མ་ནི། མདོ་སྔགས་གཉིས་ཀ་ནས་བགེགས་ཞི་བ་དང་འདོད་པའི་དོན་སྒྲུབ་པ་ལ་བསྔགས་པས་དགོས་གལ་ཆེ་བར་གསུངས། གཏོར་མ་ཟེར་མཁན་དེ་ཡིན་པ་རེད་བགེགས་ཞི་བ་དང་ཨ་ནི་རང་གི་འདོད་དོན་སྒྲུབ་པའི་ཆེད་དུ།

མཐར། འབུལ་མ་ལྕོགས་ཀྱང་ཐུན་ཐ་མའི་མཐར་ངེས་པར་འབུལ་དགོས་པར་གསུངས་སོ། ང་ཚོ་བསྙེན་པ་སྡོད་མཁན་དེ་ཡིན་ན་ཨ་ནི་དགོང་དག་ཐུན་ཐ་མ་དེ་ལ་གཏོར་མ་འབུལ་མ་གཏོགས། ཐུན་ཐམས་ཅད་ལ་གཏོར་མ་འབུལ་གྱི་མ་རེད་བ། གཏོར་མ་འབུལ་གྱི་མི་འདུག་བ། ཐ་མ་ཐ་མ་དེ་ལ་འབུལ་ན་ཡང་འགྲིག་གི་རེད། གཏོར་མའི་རྫས་དང་སྣོད་གང་དུ་བཅའ་བ་དང་ཅི་ཕྱོགས་ཇི་ལྟར་བཅའ་བ་དང་འདས་མ་འདས་ཀྱི་མགྲོན་ལ། ཇི་ལྟར་འབུལ་བའི་ཚུལ་བླ་མེད་ཀྱི་སྒྲུབ་ཐབས་ཕལ་ཆེར་ལ་སྦྱར་དུ་རུང་བ་རྒྱས་པ་ནི་སློབ་དཔོན་ཨ་བྷ་ཡ་ཀ་ར་མཁས་དབང་དང་མན་ངག་གཉིས་སུ་ཞིབ་ཏུ་གསུངས་ལ། ཡི་དམ་སོ་སོ་ཡི་ཐུན་མོང་མིན་པའི་ཁྱད་པར། རྣམས་ནི་སོ་སོ་ཡི་རྒྱུད་དང་སྒྲུབ་ཐབས་ནས་འབྱུང་བ་བཞིན་བྱའོ། དེ་ཡང་གསང་བ་འདུས་པ་ལ་མཚོན་ན་འདུས་པའི་ཐུན་མོང་མ་ཡིན་པའི་ནང་མཆོད་དང། གཏོར་མ་ཡི་ཁྱད་ཆོས་དམིགས་པ་དང་བཅས་པ་ནི། འདུས་པའི་རྒྱུད་ཕྱི་མ་དང་བཤད་རྒྱུད་རྡོ་རྗེ་ཕྲེང་བ་གཉིས་གུང་བསྒྲིགས་ན་ལེགས་པར་ཐོན་ཞིང། དེ་བཞིན་དུ་སྒྲུབ་ཐབས་རྣལ་འབྱོར་དག་རིམ་ལས་གསུངས་པ་ལྟར་བྱའོ། རྣལ་འབྱོར་དག་རིམ་ཟེར་དེ་ང་རང་ཚོ་ནམ་རྒྱུན་འདོན་ཡག་དེ་རེད། ཕ་རྒྱུད་མ་རྒྱུད་རྣམས་ལའང་སོ་སོའི་ཐུན་མོང་མ་ཡིན་པའི། མཚོན་དོན་ཁྱད་པར་ཅན་རེ་ཡོད་པས་སྒྲུབ་ཐབས་གཅིག་ནས་ཇི་ལྟར་འབྱུང་བ་དེ་གཞན་ལ་ཡང་སྦྱར་ན་སོ་སོའི་ཐུན་མོང་མ་ཡིན་པའི་ཁྱད་ཆོས་དང་མཚོན་དོན་རྣམས་འཆོལ་བས་དེ་ལྟར་མི་བྱ་བར་གསུངས། དཔེར་ན་ང་རང་ཚོས་འཇིགས་བྱེད་ཀྱི་གཏོར་མ་བྱིན་གྱིས་རློབ་ཡས་དེ་བདེ་མཆོག་ལ་སྦྱར་གྱི་འདྲ་མོད། བདེ་མཆོག་གི་གཏོར་མ་བྱིན་གྱིས་རློབ་ཡས་དེ་འཇིགས་བྱེད་ལ་སྦྱར་གྱི་འདྲ་མོད་དེ་འདྲ་བྱས་ན་འགྲིག་གི་མ་རེད། དེས་ན་ཡི་དམ་རྡོ་རྗེ་འཇིགས་བྱེད་ཀྱི་རྣལ་འབྱོར་ལ་གནས་པ་ཡིན་ན་ནང་མཆོད་དང་མཆོད་གཏོར་བྱིན་རླབས་རྣམས་འཇིགས་བྱེད་ཀྱི་ཆོ་ག་ལྟར་བྱ། བདེ་དགྱེས་གསང་འདུས་སོགས་གཞན་ལ་ཡང་དེ་སོ་སོའི་ཆོ་ག་ལྟར་བྱའོ། གཏོར་མའི་མགྲོན་ལ་ནི་ངེས་པ་མེད་དེ་རང་རྡོ་རྗེ་འཇིགས་བྱེད་ཀྱི་རྣལ་འབྱོར་ལ་གནས་ནས་རྒྱུད་སྡེ་བཞི་ཡི་ལྷ་ཐམས་ཅད་ལ་མཆོད་གཏོར་ཕུལ་དུ་རུང་བར་གསུངས་ཟེར། འོ་དེ་འདྲ་བྱས་ནས་ད་གཏོར་མ་གྱི་མགྲོན་དེ་ལ་ངེས་པ་ཡོད་མ་རེད་པ། མགྲོན་སྤྱན་དྲངས་པ་དེ་ལ་ཡི་དམ་རྒྱུད་སྡེ་བཞི་ཀ་ཚང་མ་ཐམས་ཅད་ལ་གཏོར་མ་ཕུལ་ཆོག་གི་རེད། དེ་ནི་སྒྲུབ་ཐབས་སོ་སོ་ཡི་ནང་མཆོད་འབུལ་ཚུལ་གྱིས་ཀྱང་ཤེས་སོ། གདམས་ངག་འདིར་ནི། རང་གསང་བདེ་འཇིགས་གསུམ་གྱི་རྣལ་འབྱོར་གང་ལ་གནས་པ་དེའི་སྒོ་ནས་ནང་མཆོད་དང་མཆོད་གཏོར་རྣམས་བྱིན་གྱིས་བརླབས་ལ། སྔར་ཚོགས་ཞིང་དུ་གསལ་བཏབ་པའི་བླ་མ་ཡི་དམ་སངས་རྒྱས་བྱང་སེམས་དཔའ་བོ་མཁའ་འགྲོ་ཆོས་སྐྱོང་སྲུང་མ་ཐམས་ཅད་ལ་མཆོད་གཏོར་འབུལ་བར་མཛད་དོ། གཏོར་འབུལ་གྱི་ཚིག་རྒྱས་བསྡུས་ནི་སྐབས་དང་བསྟུན་པས་ཆོག་ཅིང། གཞན་ཡང་སྒྲུབ་པ་པོའི་རྟོགས་པ་མཐོ་དམན་གྱི་དབང་གིས་གཏོར་མ་འབུལ་ཚུལ་དང་མགྲོན་བསྐྱེད་ཚུལ་སོགས་ལ་མི་འདྲ་བའི་ཁྱད་པར་མང་དུ་བཤད་དེ་ཚིག་མང་བས་མ་སྤྲོས་སོ། དེ་ལྟར་གཏོར་མ་ཕུལ་ནས་བླ་མ་ལྷ་ཡི་རྣལ་འབྱོར་གྱི་སྒོ་ནས་ལམ་གྱི་ལུས་ཡོངས་སུ་རྫོགས་པ་ལ། བློ་སྦྱོང་བ་ལ་བར་ཆད་མི་འབྱུང་བ་དང་སྒྲུབ་པ་མཐར་ཕྱིན་པའི་གསོལ་འདེབས་དང་ཕྲིན་ལས་འཆོལ་བ་སོགས་བྱའོ།

དབྱེར་མེད་བརྗོད་བྲལ་སེམས་ཀྱི་རྡོ་རྗེའི་དབྱིངས། དེ་ལྟ་བུ་ཀུན་ཁྱབ་ཀྱི་རང་བཞིན་དེ་དང་དབྱེར་མེད་ཀྱི་བརྗོད་བྲལ་སེམས་ཀྱི་རང་བཞིན་གྱི་དབྱིངས་དེ་རྗེན་པར་སྟོན་མཛད་ཁྱབ་བདག་གྲུབ་པའི་རྗེ། ཟླ་མེད་བླ་མའི་ཞབས་ལ་གུས་པས་འདུད། མདོ་རྒྱུད་མན་ངག་རྒྱ་མཚོའི་བཅུད་བསྡུས་ནས་ལེགས་པར་འདོམས་མཛད་དགའ་ལྡན་བཀའ་བརྒྱུད་པ། གྲུབ་མཆོག་དྷརྨ་བཛྲ་ཡབ་སྲས་ཀྱི། བཀའ་སྲོལ་ཕྱག་རྒྱ་ཆེན་པོའི་གདམས་པ་བྲི།

ཕོ་ཏི་བླ་མ་མཆོད་པ་ནི་ལ་སྐྱོ་འགྲོའི་གསེར་གྱི་རྗེས་ཤིག་ཅེས་པར་གསུངས་ཡོད་རོ། སྐྱོ་འགྲོ་བོང་བའི་ཉི་པགས་སྟོད་དུ་འགྲོ་དགོས་རེད། ཁྱབ་རྒྱ་ཆེ་བའི་ཉམས་སུ་ལོངས་པ་ལ་སྔོན་འགྲོ་སྐྱོ་འགྲོ་བོང་གི་ཉི་པགས་དེ་བསགས་དགོས་རེད། དེ་བླ་མ་མཆོད་པ་ནང་ཡོད་པ་ད་ག་རང་རེད། སེམས་ཀྱི་ཆོས་ཉིད་མཐོང་བ་ཡང། ཚོགས་བསགས་དྲི་སྦྱངས་ལག་པས་པས་ཡེ་རྒྱ་བོང་བཙོང་སྟོང་ཤ་ནི། བརྒྱ་ཆ་གོང་མོ་སྔོན་ཐོག་ནས་ཡེ་རྒྱ་བོང། ཡེ་རྒྱ་བརྒྱ་པ་བོང་གི་སྔོན་དུ་འགྲོ་དགོས་རེད། ཀྱང་ཆག་ནི་བོང་གི་སྔོན་དུ་འགྲོ་དགོས་རེད། སྔོན་བཏང་ནས་དུས་གསུམ་སངས་རྒྱས་ཐམས་ཅད་དང་དབྱེར་མེད་རྩ་བའི་བླ་མ་ལ་སྙིང་ནས་གསོལ་འདེབས་ཡང་ཡང་བྱ། ཟེར་ཨ་ནི་བླ་མ་ལ་གསོལ་བ་འདེབས་པ་དེ་བྱེད་དགོས་རེད། དངོས་གཞི་ཕྱག་རྒྱ་ཆེན་པོ་ལ་བཞེད་ཚུལ་མང་དུ་འདུག་ན་ཡང། དངོས་གཞི་ཕྱག་རྒྱ་ཆེན་པོ་ཁོ་རང་བཤད་པ་དེ་ལ་བཤད་ཚུལ་མི་འདྲ་མང་པོ་ཡོད་རེད་ཡིན་ན་ཡང་མདོ་དང་སྔགས་གཉིས་ཀ་ལ་ཕྱག་རྒྱ་ཆེན་པོ་ཟེར་ནི་དེ་ཡོད་རེད། མདོ་སྔགས་དབྱེ་བས་གཉིས་སུ་ཡོད། ཕྱི་མ་རྡོ་རྗེའི་ལུས་ཉིད་ལ་གནད་དུ་བསྣུན་སོགས་ཐབས་མཁས་ལས་བྱུང་བའི་བདེ་ཆེན་འོད་གསལ་ནི་ས་ར་ཧ་དང་ཀླུ་སྒྲུབ་ཞབས། ན་རོ་མེ་ཏྲིའི་ཕྱག་ཆེན་ཏེ་གྲུབ་སྙིང་སྐོར་ནས་བསྟན་པ་ཡི། ད་ཕྱི་མ་སྔགས་ལས་འབྱུང་བའི་གི་ཕྱག་རྒྱ་ཆེན་པོ་ཟེར་མཁན་དེ་ཡིས་ན། ལུས་ལ་གནད་དུ་བསྣུན་པས། ལུས་རྡོ་རྗེའི་ལུས་ལ་གནད་དུ་བསྣུན་པ་ལ་བརྟེན་ནས། རྩ་མདུད་མ་ལུས་པ་གྲོལ་བར་བྱས་ནས་སྙིང་ག་གི་འོད་གསལ་ཤར་བ་དེ་ནི་ཕྱག་རྒྱ་ཆེན་པོ་དེ་རེད། དེ་ཡིས་ན་གྲུབ་ཆེན་གྱི་ས་ར་ཧ་གི་གཞུང་དང། དཔལ་མགོན་འཕགས་པ་ཀླུ་སྒྲུབ་དང། ན་རོ་པ་དང་མེ་ཏྲི་པ་ལ་སོགས་པ་དེ་ཚོ་ནས་བཤད་པས། གྲུབ་སྙིང་གི་གཞུང་ནས་བཤད་པས། ཕྱག་རྒྱ་ཆེན་པོ་དེ་རེད། བླ་མེད་རྒྱུད་སྡེའི་ཡང་སྙིང་ཡིན། སྔ་མ་རྒྱས་འབྲིང་བསྡུས་གསུམ་གྱི་དངོས་བསྟན་སྟོང་ཉིད་སྒོམ་ཚུལ་དེ་ཡིན། ད་མདོ་ལུགས་ཀྱི་ཕྱག་རྒྱ་ཆེན་པོ་ཟེར་དེ་ཡུམ་རྒྱས་འབྲིང་བསྡུས་གསུམ་ལས་བཤད་པའི་དངོས་བསྟན་སྟོང་ཉིད་ཀྱི་རིམ་པ་སྒོམ་ཚུལ་དེ་ལ་ཕྱག་རྒྱ་ཆེན་པོ་ཟེར་གྱི་རེད། འདི་ལས་གཞན་པའི་ཐར་པའི་ལམ་མེད་ཅེས་འཕགས་མཆོག་ཀླུ་སྒྲུབ་གསུངས། འདིར་ནི་དེ་ཡི་དགོངས་པ་བཞིན་ཕྱག་རྒྱ་ཆེན་པོའི་ཁྲིད་ཕོག་སྟེ་ཡིན། ད་ལྟ་དེ་མདོ་ལུགས་ཀྱི་དབང་དུ་བྱས་པའི་ཕྱག་རྒྱ་ཆེན་པོའི་ཁྲིད་ཕོག་གི་ཡིན་གསུངས་པ་རེད། མདོ་ལུགས་དབང་དུ་བྱས་པའི་ཕྱག་རྒྱ་ཆེན་པོ་ཁྲིད་ཕོག་གི། སེམས་ཀྱི་ངོ་སྤྲོད་བྱེད་པའི་ཚུལ། དེ་ནས་བརྒྱུད་ལྡན་བླ་མའི་གསུང་བཞིན་བརྗོད། ཐོག་མར་དེ་ནས་མདོ་ལུགས་དབང་དུ་བྱས་པའི་ཟབ་མོ་སྟོང་པ་ཉིད་དེ་ཤེས་པར་བྱས་པ་ལ་སྔོན་ལ་ཞི་གནས་ཐོབ་དགོས། ཞི་གནས་ཐོབ་དགོས་ཡིན་ཙང་སེམས་ཀྱི་ངོ་བོ་མཐོང་བའི་ཞི་གནས་ཟེར་མཁན་དེ་སྔོན་དུ་འགྲོ་དགོས་ཀྱི་རེད་གསུངས་ཡོད་པ་རེད་བརྒྱུད་ལྡན་བླ་མའི་གསུང་བཞིན་བརྗོད། ལྷན་ཅིག་སྐྱེས་སྦྱོར་གའུ་མ། ལྷན་སྐྱེས་གཅིག་འགྱུར་ཟེར་ཏེ་ང་ཚོ་དྭགས་པོ་ལྷ་སྤྱི་ནས་ཤེས་པའི་ཕྱག་མཇལ་ཆེན་པོ་ཕྱག་མཇལ་ཆེན་པོ་དགོངས་ཚུལ་ཟེར་ལྷན་སྐྱེས་གཅིག་འགྱུར། དྭགས་པོ་ལྷ་སྤྱི་གི་གཞུང་ནང་ལ་ལྷན་སྐྱེས་གཅིག་འགྱུར་གསུངས་ཏེ་གསུངས་པ། སྔ་མ་ལྷན་སྐྱེས་བྱེད་པའི་མཐའ་ཐུག་བསྲེགས་ཏེ་བདེ་བ་བསྲིངས་ཏེ། སྐྱོན་མེད་བསྲེགས་ཏེ་ཨོ་དེ། ག་རེ་ཟེར་དགོས་ཡིན་ན། དགག་བྱ་ཅི་ཡང་མེད་པ་ལ་བློ་ཅི་ཡང་མི་བཟི་བའི་སྒོ་ནས་འགོང་དགོས་ཟེར། ལྷན་སྐྱེས་གཅིག་འགྱུར་གྱིས་བསྲེགས་ཏེ་དེ་རེད། དགའ་བོ་མ་བསྲེགས་ཏེ། དེ་ཡིན་མ་རེད། བླ་མ་ཞང་ལ་སོགས་པ་ཚོའི་དགོངས་ཡས་ཀྱི་བྱང་ཆ་ཆེན་པོ་དེ་ཡིན་པ་རེད། མངའ་སྡེའི་སྲས་དེ་འབྲི་གུང། འབྲི་གུང་སྐྱོད་པ། ཇི་སྟེ་འགོང་པོ་གི་ནི་སུ་སྟོད་བཞག་གི་མངའ་སྡེའི་སྲས་དེ། ཨོ་དེ་བྱང་ཆ་ཆེན་པོ་དགོངས་ཚུལ་དེ། རོ་མྱོང་སྲས་དེ་རྩོམ་པ་རྒྱ་ར་ལ་སོགས་པ་ཚོའི་དགོངས་ཡས་དེ། ད་ཡི་གེ་བཞི་སྲས་ཡིན་དེ་ག་རེ་མི་ཤེས། བཞི་སྐྱེས་པ་སྲས་ཡིན་དེ་དེ་རེད་ཕ་དམ་པ་སངས་རྒྱས་ཀྱི་སུ་སྟོད་བཞག་གི་དེ་བཞི་སྐྱེས་པ། སྐྱོད་ཡུལ་སྲས་དེ།

སོ་སོར་མིང་འདོགས་མང་ན་ཡང། ངེས་དོན་ལུང་རིགས་ལ་མཁས་ཤིང་ཉམས་མྱོང་ཅན་གྱི་རྣལ་འབྱོར་པས་དཔྱད་ན་དགོངས་པ་གཅིག་ཏུ་འབབ་ཟེར། ཧོ་དེ་འདྲ་ཡི་སོ་སོ་ཀྱི་བཤད་ཚུལ་མི་འདྲ། རང་རང་གི་གཞུང་ནས་བཤད་ཚུལ་མི་འདྲ་རྐྱང་རྐྱང་རེད་དེ་འབབ་ས་དེ་གཅིག་ལ་འབབ་འགྲོ་གི་འདུག་ཚང་མ་ཐང་ཅིག་འབབ་ས།